བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉེར་གཅིག་དང། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་གསུམ་རེས་གཟའ་པ་སངས་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས། ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར་ཉི་ཧོང་སྐུ་ཚབ་དོན་གཅོད་པས་ཀོ་རི་ཡའི་ཇོ་གེ་ཆོས་ཚོགས་ཀྱིས་བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་གནང་དགོས་པ་གི་སྐོར། བཞུགས་སྒར་དུ་གོང་ས་མཆོག་གིས་ལྷོ་ཀོ་རི་ཡའི་དད་ལྡན་བརྒྱ་ཕྲག་བརྒལ་བར་བཀའ་སྩལ་ཡོད་པ། མཇུག་ཏུ། བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ད་དེ་རིང་གི་ལས་རིམ་ཁག་གི་ཐོག་མར། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་གནང་དགོས་པ་ལས་སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་ཅེས་གོང་ས་མཆོག་གིས་ལྷོ་ཀོ་རི་ཡའི་དད་ལྡན་བརྒྱ་ཕྲག་བརྒལ་བར་བཀའ་སློབ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦས་ཀྱིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ལ་གསན་རོགས་གནང།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གཉིས་ཀྱི་ཉིན་མ། ལྷོ་ཀོ་རི་ཡའི་མཁན་པོ་ཅིན་འོག་སོགས་དད་ལྡན་སེར་སྐྱ་ཕོ་མོ་བརྒྱ་ཕྲག་བརྒལ་བར་མཇལ་ཁ་བཀའ་སློབ་བསྩལ་ཡོད་ཅིང། སྐབས་དེར་མགོན་པོ་གང་ཉིད་ཀྱིས་དེང་སང་འཛམ་གླིང་འདིར་སྔར་སངས་རྒྱས་ཀྱི་ཆོས་མ་དར་བ་གི་ཡུལ་གྲུ་ཁག་དང་ཆོས་ལ་དོ་སྣང་གསར་པ་སླེབས་བཞིན་པ་དང། ལྷག་པར་ནང་པའི་སེམས་ཁམས་རིག་པ་དང་འབྲེལ་བ་གི་སྐོར་ལ་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་དོ་སྣང་ཇེ་ཆེ་འགྲོ་བཞིན་པ་གི་ཁར། ང་ཚོ་ཚང་མས་སེམས་ཀྱི་བདེ་སྐྱིད་གལ་ཆེན་དུ་བརྩི་གི་ཡོད་པ་དང། སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་དཀྲུག་མཁན་ལ་དོ་སྣང་གིས་སེམས་ནང་ཞི་བདེ་ཡོང་ཐབས་གནང་དགོས་པ་གི་བཀའ་ཕེབས་དོན། དེར་ཁེལ་ས། ཞིག་གི་འཛམ་བུ་གླིང་འདི་སྒང་ལ་ཡ། སྔར་སངས་རྒྱས་པའི་ཆོས་མ་དར་སའི་ལུང་པའི་ནང་ལོགས་ལ། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱེད་ཡག་ཞིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ། ཅིག། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད། ཆོས་དད་ཡོད་མ་རེད།
དེར་སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱས་ཡོང་དུས་གཞི་ནས་ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག་ག་གང་ལྟར་ང་རང་ཚང་མ་ལོགས་ཀྱི་ད་སེམས་སྐྱིད་པོ་བྱུང་ན་བདེ་སྐྱིད་གལ་ཆེན་པོ་བརྩི་གི་འདུག་ག་ད་སེམས་ཀྱི་བདེ་སྐྱིད་ཟེར་ཡ་དེ་སྨོན་ལམ་བརྒྱབ་ནས་འགྲུབ་ཡ་ཅིག་ཕལ་ཆེར་མ་རེད་པ། སེམས་བདེ་སྐྱིད་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨེ་ནས་སེམས་ཞི་བདེ་ཡོང་ཡག་བྱེད།
གཞན་ཡང་མགོན་པོ་གང་ཉིད་ཀྱིས་ཀོ་རི་ཡ་གི་ཆོས་གྲོགས་ཚོ་དང་ང་ཚོ་ཚང་མས་བཅོམ་ལྡན་འདས་ཀྱི་རྗེས་འབྲང་དང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དོ་སྣང་བྱེད་མཁན་གཅིག་གྱུར་ཆགས་ཡོད་པས། ཕྱོགས་གཅིག་ནས་ང་ཚོ་མི་ཡིན་པ་གི་ཆ་ནས་འཛམ་གླིང་འདིར་བརྩེ་བ་གོང་འཕེལ་དུ་གཏོང་རྒྱུ་དང། ལྷག་པར་ང་ཚོ་བཅོམ་ལྡན་འདས་བྱམས་སྙིང་རྗེ་གཙོ་བོར་གསུང་མཁན་གྱི་སྟོན་པ་ཞིག་གི་རྗེས་འབྲང་ཡིན་སྟབས། འཛམ་གླིང་སྤྱི་ལ་བྱམས་བརྩེ་གོང་འཕེལ་གཏོང་རྒྱུ་ནི་ང་ཚོ་ཚང་མའི་ལས་འགན་རེད་ཅེས་བཀའ་གནང་གི་འདུག། ཨེ་ནས་དེ་རིང་ད་ཆོས་གྲོགས། ང་ཚོ་ཀོ་རི་ཡའི་ཆོས་གྲོགས་འདུག་སེ་མཇལ་བ་རེད། ང་རང་ཚོ་ཚང་མ་ལོ། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན། པྲཛྙཱ་པཱ་ར་མི་ཏཱ་ཟེར་ཡག་དེ། དོ་སྣང་བྱེད་མཁན་ཅིག་ང་ཚོ་གཅིག་གྱུར་ཆགས་ཏེ་ཡོད་རེད། ཕྱོགས་གཅིག་ནས་ང་རང་ཚོ་མི་ཡིན་པའི་ཆ་ནས་འཛམ་བུ་གླིང་འདིའི་སྒང་གི་བརྩེ་བ་ཟེར་ཡག་དེ་ཡར་གོང་འཕེལ་གཏོང་ཡག་ཅིག་དང། ལྷག་པར་དུ་ཡང་ང་ཚོ་འདི་ཡིན་ཏེ་བཅོམ་ལྡན་འདས་ཀྱི་རྗེས་འབྲང། བྱམས་སྙིང་རྗེ་ཟེར་ཡག་དེ་གཙོ་བོ་གསུང་མཁན་གྱི་སྟོན་པ་གཅིག་གི་རྗེས་འབྲང་ཡིན་དུས་ཙང་ནས་ང་རང་འཛམ་བུ་གླིང་འདིའི་སྒང་ལ། བྱམས་བརྩེ་ཟེར་ཡ་དེ་གོང་འཕེལ་གཏོང་ཡ་དེ་ང་ཚོ་ཚང་མ་ལོག་ལས་འགན་རེད་ད། ཡང་གོང་ས་མཆོག་གིས་མགོན་པོ་གང་ཉིད་ཀྱི་ཐུགས་རྒྱུད་ལ་ཚོགས་ལམ་གི་རྟོགས་པ་རྙེད་པ་དང། སྦྱོར་ལམ་དགའ་རབ་ཡོང་གི་ཡོད་པ་གི་བཟོ་ཡོད་པ། དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་རྒྱུ་ཡིན་པ་མ་ཟད། ས་བཅུ་ལམ་ལྔ་བགྲོད་ནས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་རྒྱུ་དེ་བློའི་ནང་ཧ་ཅང་གསལ་པོ་འདུག་ཅེས་བཀའ་གནང་གི་འདུག། ང་དེ་ནས་ཡང་ཚོགས་ལམ་ཕལ་ཆེར་ཐོབ་ཡོད་རེད། ད་སྦྱོར་ལམ།
དགའ་རབ་ཅིག་ཡོང་གི་ཡོད་པའི་བཟོ་འདྲ་འདུག། ད་དེ་མུ་མཐུད་ནས་གོམས་ཡོང་དུས་མཐོང་ལམ་ཐོབ་ཡོང་གི་རེད། ང་རང་ཕལ་ཆེར་དུ་ཚོད་དཔག་རུ་བྱེད་དུས་ཚོགས་ལམ་ཐོབ་ཡོད་རེད། ད་སྦྱོར་ལམ་སྒང་ལ་ཡར་འགྲོ་བསྡད་ཀྱི་ཡོད་རེད། དེ་ནས་ས་དང་པོ་གཉིས་པ་གསུམ་པ་བཞི་པ་འདུག་སེ་བྱས་ནས་ཨེ་ནས་ས་བཅུ། ས་བཅུ་ལམ་ལྔ་འདི་བགྲོད་ནས་ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་གི། གང་ལྟར་ཕུགས་ཀྱི་བློའི་ནང་ལ་གསལ་པོ་ཞེ་པོ་ཞིག་འདུག། འདུག་སེ་བསམ་བློ་གཏོང་གི་ཡོད་ངས་དེ། ཡང་གོང་ས་མཆོག་གིས་ད་དུང་ལྷོ་ཀོ་རི་ཡ་གི་དད་ལྡན་པ་ཚོར་སངས་རྒྱས་ཀྱི་ཆོས་ནི། སེམས་ལ་བཟོ་བཅོས་བརྒྱབ་ནས་འགྲོ་དགོས་པ་ཞིག་ཡིན་པ་དེ་ཧ་ཅང་ཡག་པོ་རེད། བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་སླེབས་ཡོང་དུས་ཚེ་སྒྲུབ་ཅེས་ཟུར་དུ་ངས་དམིགས་བསལ་དོ་སྣང་བྱེད་ཀྱི་མེད་པར། གང་ལྟར་སེམས་ཀྱི་ཞི་བདེ་དེས་ལུས་ཀྱི་འབྱུང་བ་ཆ་སྙོམས་པ་ནི་ཚེ་སྒྲུབ་ངོ་མ་དེ་ཡིན་པ་སོགས་བཀའ་སྩལ་བར། ལྷོ་ཀོ་རི་ཡའི་དད་ལྡན་པ་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་གོང་ས་མཆོག་ལ་རང་གི་བསམ་ཚུལ་ལྷུག་བརྗོད་དང། ཆོས་ཀྱི་ཉམས་ལེན་དང་འབྲེལ་བའི་དཀའ་གནད་ལ་དྲི་བ་དྲིས་ལན་སོགས་ཀྱང་གནང་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ད་གསར་འགྱུར་ཞིབ་རྒྱས་ཉི་ཧོང་སྐུ་ཚབ་དོན་གཅོད་པས་ཀོ་རི་ཡའི་ཇོ་གེ་ཆོས་ཚོགས་ཀྱིས་བོད་དོན་ཐོག་གླེང་མོལ་གནང་བར་ཐུགས་རྗེ་ཆེ་ཞུས་ཡོད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན། ཉི་ཧོང་དང་ཤར་ཨེ་ཤི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ལྷོ་ཀོ་རི་ཡའི་རྒྱལ་ས་སུའོ་ནང་འཚམས་གཟིགས་སུ་ཕེབས་སྐབས Jogye Order of Korean Buddhism Central Council ཞེས་པ་སྟེ་ཀོ་རི་ཡའི་ཇོ་གི་ཆོས་ཚོགས་ཀྱི་དབུ་བླ Ju Kyung ལགས་གཙོས་ཚོགས་མི་ཚོར་མཇལ་འཕྲད་གནང་སྐབས་སྐུ་ཚབ་དོན་གཅོད་ཁོང་གིས་ཁོང་རྣམ་པས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ཐུགས་འཚབ་དང་འབྲེལ་གླེང་མོལ་གནང་བ་དཔེར་ན། ལོ་འདིའི་ཕྱི་ཟླ་དྲུག་པའི་ནང་ལྷོ་ཀོ་རི་ཡའི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བོད་ནང་ལྟ་སྐོར་དུ་བསྐྱོད་པའི་རྗེས་བོད་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་གི་ཡོད་སྐོར་བཤད་བཞིན་པ་དེ་ནི་གནས་ཚུལ་རྙིང་པ་རེད་ཅེས་བརྗོད་ཡོད་པར་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དང་གོང་ཞུས་ཆོས་ཚོགས་བཅས་ཀྱིས་ཐུགས་འཚབ་དང་བཅས་སྐྱོན་བརྗོད་གནང་ཡོད་སྟབས་མཐར། གནད་དོན་དེར་ཁོང་ཚོས་དགོངས་སེལ་ཞུ་དགོས་བྱུང་བའི་གནས་ཚུལ་བྱུང་ཡོད་པ་དང་སྐུ་ཚབ་དོན་གཅོད་པས་དེའི་ཐད་ཐུགས་རྗེ་ཆེ་ཞུས་འདུག་གཞན་ཡང་སྐུ་ཚབ་དོན་གཅོད་ཁོང་གིས་བོད་ཀྱི་དཀའ་རྙོག་དེ་ནི་ད་ལྟའང་ཛ་དྲག་ངང་གནས་ཡོད་སྟབས་གྲོས་ཚོགས་འཐུས་མི་ཁག་ཅིག་གིས་སྐབས་དེར་གསུངས་པའི་གནད་དོན་ལ་སྐྱོན་བརྗོད་ཞུས་པ་ཞིག་རེད་ཅེས་གསུངས་འདུག། དབུ་བླ Ju Kyung གིས་ཀོ་རི་ཡའི་མི་མང་པོས ྋགོང་ས་ཏཱ་ལའི་བླ་མ་མཆོག་ཀོ་རི་ཡའི་ནང་གདན་འདྲེན་ཞུ་རྒྱུའི་རེ་འདུན་འདོན་གྱི་ཡོད་ལ་ང་ཚོས་ཀྱང་དེ་ལྟར་བསམ་དོན་བསྒྲུབ་ཐབས་བྱེད་ཀྱི་ཡོད། ནམ་ཞིག ྋགོང་ས་ཏཱ་ལའི་བླ་མ་མཆོག་ཀོ་རི་ཡའི་ནང་ཆིབས་བསྒྱུར་གནང་ཐུབ་པའི་རེ་སྨོན་ཞུ་གི་ཡོད། བོད་ནི་ང་ཚོ་ཀོ་རི་ཡ་དང་རྒྱང་ཐག་རིང་པོ་གང་ཡང་མིན་ལ་ང་ཚོའི་བར་ཆོས་འབྲེལ་ཡོད་མུས་ཡིན་ཞིང་འབྲེལ་ལམ་མུ་མཐུད་ནས་སྔར་ལས་ལྷག་པའི་ཇེ་བཟང་དུ་གཏོང་ཐབས་སུ་འབད་བརྩོན་བྱེད་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱ་མཚོ་ལགས་ཀྱིས་མཁན་པོའི་ལས་གནས་ནས་དགོངས་ཞུ་གནང་ཡོད་སྐོར་བདུན་ཕྲག་སྔོན་མར་སོག་ཡུལ་དགའ་ལྡན་དགོན་པའི་ངོ་དེབ་ཐོག་གནས་ཚུལ་སྤེལ་འདུག། ཁོང་གིས་ལོ་ངོ་སུམ་ཅུ་ལྷག་རིང་སོག་ཡུལ་དགའ་ལྡན་དགོན་པའི་མཁན་པོའི་ཐུགས་འགན་བཞེས་པའི་རིང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་སོག་ཡུལ་དུ་ཐེངས་ལྔ་ལ་གདན་ཞུ་གནང་ཡོད་པ་སོགས་ཀྱི་སྐོར་རུ་སོག་དོན་གཅོད་ཏེ་ལོ་རིན་པོ་ཆེ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་མཚམས་སྦྱོར་གནང་ཡོད། དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱ་མཚོ་ལགས་ཀྱིས་འདས་པའི་ལོ་ངོ་སུམ་ཅུ་ལྷག་ཙམ་རིང་དགའ་ལྡན་དགོན་པའི་མཁན་པོ་དང་སོག་ཡུལ་གྱི་ནང་པ་ཡོངས་ཀྱི་དབུ་བླ་ཆགས་ཡོད་པ་དང་ཁོང་མཁན་པོར་བསྐོ་གཞག་གནང་བའི་སྐབས་སོག་ཡུལ་དེ་དམར་ཤོག་གི་ལམ་ལུགས་ནས་དམངས་གཙོར་བསྒྱུར་བའི་དུས་སྐབས་ཤིག་དང་ལྷག་པར་དུ་སོག་ཡུལ་ནང་ཆབ་སྲིད་དང་དཔལ་འབྱོར་ཆོས་ལུགས་སོགས་ཀྱི་ཐད་ནས་ཛ་དྲག་གི་དུས་སྐབས་ཤིག་ལ་འཁེལ་ཡོད་སྐོར་དང་ཡང་ཁོང་གིས་མཁན་པོའི་ཐུགས་འགན་བཞེས་ཡུན་རིང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ཐེངས་ལྔ་ཙམ་ལ་སོག་ཡུལ་དུ་གདན་ཞུ་གནང་ཡོད་པ་དང་དེ་མིན་སོག་ཡུལ་ནས་གྲྭ་རྒྱུན་མང་པོ་ཞིག་རྒྱ་གར་ནང་སློབ་གཉེར་ཆེད་དུ་བཏང་ཡོད་པ་སོགས་ཀྱི་བྱས་རྗེས་རླབས་ཆེན་བཞག་ཡོད་སྐོར་མཚམས་སྦྱོར་གནང་ཡོད། མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ཀྱིས་གཅིག་དགུ་དགུ་བཅུ་གོ་གཉིས་ལོ་ནས་བཟུང་སོག་ཡུལ་དགའ་ལྡན་དགོན་པའི་མཁན་པོའི་ཐུགས་འགན་བཞེས་འདུག་ལ། ཁོང་གིས་གཅིག་དགུ་བརྒྱད་ཅུ་གྱ་གསུམ་ལོ་ནས་རྡ་ས་རིགས་ལམ་སློབ་གཉེར་ཁང་དུ་ལོ་གཉིས་ཙམ་གྱི་རིང་ལ་སློབ་གཉེར་གནང་ཡོད་འདུག་ད་ལྟ་ཁོང་གི་ཚབ་ཏུ་འབྲས་སྤུངས་སྒོ་མང་གྲྭ་ཚང་ནང་སློབ་གཉེར་མཐར་སོན་ཏེ་དགེ་ལུགས་རྒྱུགས་སྤྲོད་ཀྱི་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་མཁན་སོག་པོའི་དགེ་འདུན་པ་རྗེ་བཙུན་རྡོ་རྗེ་ལགས་མཁན་པོ་གསར་པར་བསྐོ་བཞག་གནང་ཡོད་འདུག། སྤྱིར་སོག་ཡུལ་ནས་དགེ་བཤེས་ལྷ་རམས་པ་ཐོན་མཁན་མང་པོ་བྱུང་ཡོད་ན་ཡང་ད་ལྟའི་ཆར་སོག་པོའི་དགེ་འདུན་པ་ཚོའི་ཁྲོད་དགེ་ལུགས་རྒྱུགས་སྤྲོད་ཀྱི་དགེ་བཤེས་ལྷ་རམས་པ་ཨང་དང་པོ་ཐོབ་མཁན་མཁན་པོ་གསར་པ་རྗེ་བཙུན་རྡོ་རྗེ་ལགས་ཁོང་གཅིག་པུ་ཆགས་ཡོད་ཅེས་རུ་སོག་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་གིས་མི་དེ་མཚམས་སྦྱོར་གནང་ཡོད། སོག་ཡུལ་གྱི་རྒྱལ་ས་ཨུ་ལན་པ་ཏོར་རུ་ཆགས་པའི་དགའ་ལྡན་དགོན་པ་ནི་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་ལོར་སོག་པོའི་བླ་མ་རྗེ་བཙུན་དམ་པ་སྐུ་ཐོག་གོང་མ་རྣམ་པས་ཕྱག་བཏབ་པ་ཞིག་ཡིན་འདུག་ལ་གཅིག་དགུ་བཞི་བཅུ་ཞེ་བཞི་ལོ་ནས་གཅིག་དགུ་བརྒྱད་ཅུ་གྱ་དགུ་ལོ་བར་ཨུ་རུ་སུ་དམར་ཤོག་སྤྱི་མཐུན་རྒྱལ་ཁབ་ཀྱི་དབང་འཛིན་འོག་དགོན་པ་འདི་ཉམས་ཆག་ཧ་ཅང་ཆེན་པོ་བྱས་ནས་མཐར་དགོན་པ་སྒོ་རྒྱག་དགོས་བྱུང་ཡོད་འདུག། ཕྱིས་སུ་དགོན་པ་དེ་སླར་གསོ་བྱུང་སྟེ་ད་ལྟའི་ཆར་སོག་ཡུལ་ནང་མ་དགོན་གཙོ་བོ་དེ་ཆགས་ཡོད་འདུག། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པདྨ་ཚེ་བརྟན་ལགས་ཀྱི་གློག་བརྙན་གངས་གཟིག་ལ་ཐོ་ཀིའོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་བྱ་དགའ་མཐོ་ཤོས་དེ་ཐོབ་ཡོད་འདུག། ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ཐོ་ཀིའོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་སུམ་ཅུ་སོ་དྲུག་པའི་བྱ་དགའ་གསལ་བསྒྲགས་བྱས་པའི་ནང་དུ་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན་གངས་གཟིག་ལ Tokyo Grand Prix Prize ཞེས་པའི་གློག་བརྙན་དུས་སྟོན་དེའི་བྱ་དགའ་ཆེས་མཐོ་ཤོས་དེ་ཐོབ་འདུག། གངས་གཟིག་ཞེས་པའི་གློག་བརྙན་དེ་ནི་གསའ་ཞིག་འབྲོག་པའི་ཕྱུགས་རའི་ནང་འཛུལ་ནས་ལུག་དགུ་བསད་པའི་རྗེས་ཁྱིམ་མི་ཚོས་གསའ་དེ་གསོད་དང་མི་གསོད་ཐད་རྩོད་གླེང་བྱས་པའི་ནང་དོན་བརྒྱུད་མི་དང་སྲོག་ཆགས་གཉིས་ཇི་ལྟར་མཉམ་དུ་འཚོ་སྡོད་བྱེད་པའི་སྐོར་གྱི་གཏམ་རྒྱུད་ཅིག་ཡིན་འདུག་ལ། གློག་བརྙན་དེ་ཨེ་ཤི་ཡའི་གློག་བརྙན་དུས་སྟོན་ཆེ་གྲས་གསུམ་གྱི་དབྱེ་མར་བདམས་ཐོན་བྱུང་ཡོད་འདུག།

མང་ཚོགས་མང་པོས་ཧྲང་ལམ་གཡས་གཡོན་དུ་ཕུང་སྐྱེལ་རླངས་འཁོར་ལ་སྐྱེལ་མ་བྱས་ཏེ་མི་ཁ་ཤས་ནས་སྲིད་བློན་ག་ལེར་ཕེབས་རོགས་ཞེས་སྐད་རྒྱག་པའི་བརྙན་ཐུང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་འདོན་སྤེལ་གནང་འདུག།

དེ་བཞིན་སྲིད་བློན་ཟུར་པ་ལི་ཁི་ཆང་གི་དུར་འཇུག་མཛད་སྒོའི་ཉིན་གཅིག་གི་སྔོན་ལ་པེ་ཅིན་གྲོང་ཁྱེར་ནང་དམ་བསྒྲགས་ཆེན་པོ་བྱས་ནས་ཡར་མར་འགྲོ་སྐྱོད་མི་ཆོག་པ་མ་ཟད་མཛད་སྒོའི་ཉེ་འཁྲིས་ཀྱི་མེ་འཁོར་ས་ཚིགས་བར་སྐབས་རིང་སྒོ་བརྒྱབ་པ་སོགས་དམ་བསྒྲགས་ཆེན་པོ་བྱེད་ཀྱི་ཡོད་པ་པེ་ཅིན་དུ་གནས་སྡོད་རྩོམ་པ་པོ་ཀའོ་ཡུས་ནས་བརྗོད་དོན།

ལི་ཁི་ཆང་ནི་སྐད་གྲགས་ཅན་གྱི་བཅོས་བསྒྱུར་ཐད་ཀྱི་སྲིད་བློན་དེ་མིན་ན་ཡང་ཞི་ཅིན་ཕིན་གྱི་རྗེས་ཀྱི་ཨང་རིམ་གཉིས་པ་དེ་དང་རྒྱ་ནག་གི་འགོ་ཁྲིད་ཟུར་པ་ཧུའུ་ཅིན་ཐའོ་དང་བློ་ཐག་ཉེ་བའི་མི་དང་པེ་ཅིང་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་དེ་ཡིན་པས་འཛམ་གླིང་གི་མིག་ལམ་དུ་གནས་བབ་ངེས་ཅན་ཞིག་ཡོད་པ་དང་ཁོང་གིས་རྒྱ་ནག་གི་དཔལ་འབྱོར་དང་ཕྱི་སྲིད་ལས་དོན་ཐད་དོ་སྣང་བྱེད་པ་ལས་ཞི་ཅིན་ཕིན་ནང་བཞིན་མར་ཁེ་སི་རིང་ལུགས་ཀྱི་ཆབ་སྲིད་ཐད་ཞེན་ཆགས་ཆེན་པོ་མེད་པ་བརྗོད་འདུག། རྒྱ་ནག་མི་དམངས་ཀྱིས་ལི་ཁི་ཆང་ལ་མྱ་ངན་གདུང་སེམས་མཉམ་སྐྱེད་བྱེད་དོན་ནི་ལི་ཁི་ཆང་ནི་དམར་པོའི་དཔོན་རྒྱུད་ཅན་གྱི་ཞི་ཅིན་ཕིན་དང་མི་འདྲ་བར་མི་སེར་དཀྱུས་མའི་བུ་ཕྲུག་ཅིག་ཡིན་ཞིང་ཁོང་གིས་ནམ་རྒྱུན་དོ་ཁུར་བྱེད་ས་གཙོ་བོ་དེ་ཡང་ཕྱུག་པོ་མ་ཡིན་པའི་མི་སེར་དཀྱུས་མའི་བདེ་སྡུག་ཡིན་པ་བརྗོད་འདུག་ལོ་གསུམ་གྱི་སྔོན་ལ་ལི་ཁི་ཆང་གིས་གསར་འགོད་ལྷན་ཚོགས་ཤིག་ཏུ་རྒྱ་ནག་གི་མི་གྲངས་དུང་ཕྱུར་དྲུག་ལ་ཟླ་རེའི་རྒྱ་སྒོར་ཆིག་སྟོང་ལས་མེད་པར་ཁང་གླ་ཡང་སྤྲོད་ཐུབ་ཀྱི་མེད་པ་གསུངས་ཡོད་ལ། རྣམ་པ་འདི་ནི་རྒྱ་ནག་གི་འབྲིང་རིམ་གྲོང་ཁྱེར་ཁག་ཏུ་ཤུགས་ཆེན་ཡིན་པ་རེད་ཅེས་མི་མང་གི་གནས་སྟངས་ངོ་མ་ཁ་ཤས་བརྗོད་མྱོང་ཡོད་ན་ཡང་ཁོང་གིས་རྒྱ་ནག་གི་སྲིད་བློན་གྱི་འགན་འཁུར་བའི་ལོ་བཅུ་གི་ནང་ཆབ་སྲིད་སྟེང་ནུས་པ་གང་ཡང་འདོན་ཐུབ་མེད་པས

ཨ་མེ་རི་ཀའི་གཞུང་གིས་ར་ཤི་ཡས་ཡུ་ཀེ་རེན་ལ་དམག་འཐབ་བྱེད་བཞིན་པར་ཐུར་ཀེ་དང་རྒྱ་ནག། UAE། ཞེས་པ་སྟེ་ཨ་རབ་རྒྱལ་ཁབ་བཅས་ཀྱི་ནང་ཡོད་པའི་ར་ཤི་ཡར་རྒྱབ་སྐྱོར་བྱེད་མཁན་མི་སྒེར་དང་ཚོགས་པ་ཁག་ལ་དཔལ་འབྱོར་བཀག་སྡོམ་གྱི་ཉེས་ཆད་གཏོང་རྒྱུ་ཁྱབ་བསྒྲགས་བྱས་འདུག་ཨ་མེ་རི་ཀའི་ནོར་སྲིད་ལྷན་ཁང་གིས་ར་ཤི་ཡས་དམག་འཁྲུག་བསླངས་པར་རྒྱབ་སྐྱོར་བྱེད་མཁན་མི་སྣ་རྩད་གཅོད་མུ་མཐུད་བྱེད་རྒྱུ་ཡིན་ལུགས་གསལ་འདོན་བྱས་འདུག་ལ། ཨ་རིའི་ནོར་སྲིད་ལྷན་ཁང་གིས་ར་ཤི་ཡས་ཐོག་མཐའ་བར་གསུམ་དུ་རྒྱལ་ཁབ་གཞན་གྱི་མི་སྒེར་དང་སྒྲིག་འཛུགས་བཅས་ལ་བརྟེན་ནས་རང་གི་དམག་དཔུང་གི་དགོས་མཁོ་བསྒྲུབས་ནས་དམག་འཁྲུག་རྒྱུན་འཁྱོངས་བྱེད་བཞིན་ཡོད་སྐོར་ཐེར་འདོན་བྱས་འདུག་ཨ་རིའི་ནོར་སྲིད་ལས་ཁུངས་ཀྱིས་བཀོད་ཁྱབ་བཏང་བའི་བཀག་སྡོམ་གསར་བ་དེའི་ནང་བཀག་སྡོམ་བྱ་ཡུལ་གསར་བ་བརྒྱ་ར་སུམ་ཅུ་ཙམ་ཡོད་འདུག། རྒྱ་ནག་དང་ཨ་རི་གཉིས་བར་རྡུལ་ཕྲན་མཚོན་ཆ་སྟངས་འཛིན་ཡོང་ཐབས་སུ་གྲོས་མོལ་བྱ་རྒྱུར་མོས་མཐུན་བྱུང་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་མི་རི་ཀའི་ནང་རྒྱལ་དོན་ལ་འཚམས་གཟིགས་གནང་རྗེས་རྒྱལ་ཁབ་གཉིས་བར་གོ་མཚོན་གསོག་འཇོག་དང་འཕེལ་རྒྱས་མི་གཏོང་བའི་སྐོར་ལ་གྲོས་མོལ་བྱ་རྒྱུ་ཡིན་པ་མ་ཟད་མཚོ་ཐོག་གི་གནད་དོན་དང་གནད་དོན་གཞན་ཁག་གི་ཐོག་གྲོས་མོལ་བྱ་རྒྱུ་ཡིན་སྐོར་བརྗོད་འདུག། རྒྱ་ནག་དང་ཨ་མི་རི་ཀ་གཉིས་ཀྱི་གོ་མཚོན་གསོག་འཇོག་ཇེ་ཉུང་དུ་གཏོང་རྒྱུའི་གྲོས་མོལ་དེ་རྒྱ་ནག་གི་གོ་མཚོན་གསོག་འཇོག་བཀག་སྡོམ་ལས་ཁུངས་ཀྱི་འགན་འཛིན་སུན་ཞའོ་པོ་དང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་དཔོན་རིགས་མཐོ་གྲས་མི་ལོ་རི་སི་ཏི་ཝར་ཏི་རྣམ་གཉིས་ནས་སྣེ་ཁྲིད་གནང་རྒྱུ་ཡིན་པའི་སྐོར་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་བརྗོད་འདུག། ཉེ་སྔོན་ཕྱི་ཟླ་བཅུ་པའི་ནང་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་རྒྱ་ནག་ལ་ད་ལྟའི་ཆར་རྡུལ་ཕྲན་མཚོན་ཆ་ལྔ་བརྒྱ་ལྷག་ཡོད་པ་དང་ཉིས་སྟོང་སུམ་ཅུ་ལོའི་བར་དུ་རྡུལ་ཕྲན་མཚོན་ཆ་ཆིག་སྟོང་ལྷག་ཕལ་ཆེར་གསོག་འཇོག་བྱེད་སྲིད་པའི་སྐོར་བརྗོད་ཡོད་པ་རེད། ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྣམ་གཉིས་ཟླ་འདིའི་ནང་མཇལ་འཕྲད་གནང་འཆར་ཡོད་འདུག། རྒྱ་ནག་གིས་ཐའེ་ཝན་ཐོག་མཁའ་དམག་གནམ་གྲུ་སོགས་བཏང་ནས་སུན་གཙེར་བཟོ་བཞིན་པར་ཐའེ་ཝན་གྱིས་གདོང་ལེན་བྱེད་དགོས་བྱུང་ཡོད་འདུག་ཐའེ་ཝན་བདེ་སྲུང་ལས་ཁུངས་ཀྱིས་སྤྱི་བསྒྲགས་སྤེལ་བའི་ནང་གཟའ་ཕུར་བུ་ཉིན་རྒྱ་ནག་མཁའ་དམག་གནམ་གྲུ་ཉི་ཤུ་ཙམ་དང་མཁའ་ཐོག་ནས་སོ་ལྟ་བྱེད་ཆེད་འཕྲུལ་རིགས Drone སོགས་ཐའེ་ཝན་གྱི་ལྷོ་དང་དཀྱིལ་ལྷོ་ནུབ་བཅས་མངའ་ཁུལ་ཁག་ཏུ་འཕུར་སྐྱོད་བྱས་ཡོད་སྟབས་དེར་ཐའེ་ཝན་གྱི་མཁའ་དམག་གིས་གདོང་ལེན་བྱེད་དགོས་བྱུང་ཡོད་ལུགས་བཀོད་འདུག། འོན་ཀྱང་རྒྱ་ནག་གིས་གནད་དོན་དེའི་ཐད་གང་ཡིན་འདི་ཞེས་ཀྱི་གསལ་བཤད་གང་ཡང་བྱས་མི་འདུག་རྒྱ་ནག་གིས་དམངས་གཙོའི་ལམ་ལུགས་ལྡན་པའི་ཐེ་ཝན་དེ་རྒྱ་ནག་གི་མངའ་ཁོངས་ཡིན་ལུགས་བཤད་ནས་ནམ་ཞིག་རྒྱ་ནག་དང་ཟླ་སྒྲིལ་བྱ་རྒྱུ་ཡིན་ལུགས་བརྗོད་བཞིན་ཡོད་པ་རེད། ཡང་གོང་ཞུས་སྤྱི་བསྒྲགས་ནང་བདུན་ཕྲག་འདིའི་ནང་རྒྱ་ནག་གིས་ཐེ་ཝན་ལ་དམིགས་ནས་མཁའ་དམག་གནམ་གྲུ་སོགས་ཡང་ཡང་བཏང་ཡོད་པའི་རྒྱུ་མཚན་གཅིག་ནི་ཨ་རི་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་བར་མཇལ་འཕྲད་ཀྱི་དུས་དང་བསྟུན་ནས་གནོན་ཤུགས་སྤྲད་པ་ཡིན་ལུགས་མིང་བཤད་འདོད་མེད་པའི་ཐའེ་ཝན་གྱི་བདེ་སྲུང་དང་འབྲེལ་བའི་དཔོན་རིགས་ཤིག་གིས Reuters གསར་ལས་ཁང་ལ་གསུངས་ཡོད་པ་ལུང་འདྲེན་བྱས་འདུག་འདས་པའི་བདུན་ཕྲག་འདིའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་རིའི་ནང་འཚམས་གཟིགས་ཀྱིས་ཆེས་མཐོའི་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་པ་རེད།

ལེ་ཚན་སྔོན་མའི་ནང་དུ་གཙོ་བོ་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་ནུབ་བྱང་མི་རིགས་སློབ་གླིང་གི་བོད་ཡིག་སྡེ་ཚན་དུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་རབ་འབྱམས་པའི་འཛིན་གྲྭ་ཞིག་བཙུགས་པ་མ་ཟད་ཞིབ་འཇུག་སློབ་མའི་བསླབ་གནས་སུ་རྒྱུགས་སྤྲོད་ཚེ་ཕྱི་ཡིག་ལ་ལེགས་སྦྱར་སྒྲ་རིག་པ་གཏན་འབེབས་བྱས་པ་སོགས་ཀྱི་སྐོར་མཚམས་སྦྱོར་བྱས་ཟིན་པ་རེད་ད་གཞུག་ནས་མུ་མཐུད་ནས་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་བོད་ཀྱི་སློབ་གསོའི་རིག་གནས་འཕེལ་རྒྱས་ཐད་གནང་བའི་མཛད་རྗེས་སྐོར་ཞིག་ངོ་སྤྲོད་བྱེད་རྒྱུ་ཡིན། འཛམ་གླིང་རྒྱལ་ཁབ་གང་ཡིན་ཡང་སློབ་མ་ནི་སློབ་མ་རང་སྟེ་ཚོར་ཤུགས་ཆེ་ཞིང་མགོ་མ་འཚོས་པའི་ཞན་ཆ་ཞིག་ཡོད་ལ། ནུབ་བྱང་མི་རིགས་སློབ་གླིང་གི་སྐབས་དེའི་རབ་འབྱམས་པའི་ཞིབ་འཇུག་སློབ་མ་ཚོའང་དེ་ལས་མ་འདས། ཏག་ཏག་སྐབས་དེར་ཆབ་སྲིད་ཀྱི་ལྟ་བའི་ཆ་ནས་སློབ་གླིང་དང་སློབ་མའི་དབར་འགལ་ཟླ་ཆུང་ཆུང་ཞིག་བྱུང། བྱུང་རྐྱེན་ནི། སྐུ་ཞབས་དོན་གྲུབ་རྒྱལ་སྐུ་གཤེགས་ནས་ལོ་གཅིག་འཁོར་བའི་ལོ་འཁོར་རྗེས་དྲན་ཚོགས་ཆེད་ནུབ་བྱང་མི་རིགས་སློབ་གླིང་གི་གྱ་ལྔ་ལོའི་ཞིབ་འཇུག་སློབ་མ་ཚོས་གྲ་སྒྲིག་བྱེད་བཞིན་པའི་སྒང་ལ། རྒྱ་ནག་དབུས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱིས་འགོག་ཐབས་བྱས་པར་སློབ་མ་ཚོས་ངོ་རྒོལ་གྱི་རྣམ་པ་ཆེན་པོ་ཐོན་ཏེ། སྐབས་དེར་ནུབ་བྱང་མི་རིགས་སློབ་གླིང་གི་སློབ་སྤྱི་གཞོན་པ་ཡིན་པའི་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་ཁོང་གི་གཞི་རྒྱ་ཆེ་བའི་འཆར་གཞི་དག་ལ་བར་ཆད་མི་འབྱུང་རྒྱུ་དང་མི་རིགས་ཀྱི་ངོ་བོ་གནད་དོན་ཞིག་ཏུ་མི་འགྱུར་བའི་ཆེད་དུ་དབུས་གཞུང་གི་བཀའ་ལྟར་སྒྲུབ་ཐབས་གནང་ནས་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་ལ་རྗེས་དྲན་མི་འཚོགས་པར་དོན་གྲུབ་རྒྱལ་ལ་རྗེས་དྲན་འཚོགས་དགོས་པ་ཅི་ཡིན་སོགས་སྐད་ཆ་ནན་མོ་བཤད་ནས་སློབ་མ་ཚོར་སློབ་གསོ་བཏང་ཡོད་པ་རེད།

ཉུང་ཉུང་དུ་མ་གཏོགས་ད་ཡོང་མེད་དེ། གལ་ཆེ་ཤོས་ཤིག་ནི་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་རང་རྣམ་དེ་རེད། དེའི་སྐོར་མང་ལ་ཚེ་རིང་དོན་གྲུབ་ཞེས་པ་ཞིག་གིས་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་རང་གི་མི་ཚེའི་བྱུང་བ་བརྗོད་པ་དོན་འབྲས་སྨིན་པའི་སྙེ་མ་ཞེས་པའི་ཀློག་ཚོར་ཞིག་བྲིས་ཡོད་པའི་ནང། རྒྱལ་ཚང་སྙིང་བོ་རྒྱལ་དང་ཕ་ཡུལ་གཅིག་པའི་བོད་ཀྱི་དམངས་སྲོལ་རིག་གནས་དུས་དེབ་ཀྱི་རྩོམ་སྒྲིག་པ་ཀརྨ་མཁའ་འབུམ་གྱི་ལག་ན་པར་སྐྲུན་བྱས་མེད་པའི་རྒྱལ་ཚང་སྙིང་བོ་རྒྱལ་གྱི་རང་གི་བྱུང་བ་བརྗོད་པའི་ཡིག་ཆ་དེ་ཡོད་པ་དང་སྟབས་འགྲིག་ནས། རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་བཀླགས་རྗེས་རང་རྣམ་དེའི་སྐོར་གྱི་ཚོར་བ་ཐུང་ཐུང་ཞིག་བྲིས་འདུག་ཚེ་རིང་དོན་གྲུབ་ལགས་ཀྱིས་ཁོང་གིས་མི་རིགས་རིག་གནས་དང་སློབ་གསོའི་ཐད་ལ་བཞག་པའི་བྱས་རྗེས་ནི་མཐར་གཏུགས་ན་འགྲོ་བ་མིའི་རིགས་སྤྱི་ལ་བཞག་པའི་མཛད་རྗེས་ཡིན་པ་ནི་ཀུན་སློང་གཙང་མ་ཅན་དག་གིས་གསལ་བོར་ཤེས་ཤིང་ཁས་ལེན་ངེས་ཡིན། དེ་དག་རེ་རེ་རྩོམ་ཐུང་ཞིག་གི་ནང་བསྡུས་ན་བརྗོད་ཐུབ་པ་ཞིག་མིན་པས་ན་ཁོང་གི་མི་ཚེའི་བྱུང་བ་བརྗོད་པ་འདི་སྔ་ཙམ་ནས་དངོས་སུ་པར་སྐྲུན་འགྲེམ་སྤེལ་བྱ་ཐུབ་པའི་སྨོན་ལམ་འདེབས་ཞེས་བྲིས་པར་གཞིགས་ན་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དེ་ད་དུང་དངོས་སུ་པར་སྐྲུན་བྱས་མེད་པ་འདྲ། ད་ལྟ་ན་གལ་སྲིད་ཁོང་གི་རྣམ་ཐར་དེ་འདྲ་ཞིག་འབྲི་གོ་གི་ཟེར་ནི་ད་ངས་ངོ་མ་ནས་གོ་མྱོང་ང་ད་རྣམ་ཐར་དེ་འདྲ་དཔར་མེད་གཱ། དེ་བཞིན་དུ་ཚེ་རིང་དོན་གྲུབ་ལགས་ཀྱིས་རྒྱལ་ཚང་སྙིང་བོ་རྒྱལ་ལགས་ལ་རྗེས་དྲན་གྱི་ཚུལ་དུ་བྲིས་པའི་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་རང་གི་མི་ཚེའི་བྱུང་བ་བརྗོད་པ་དོན་འབྲས་སྨིན་པའི་སྙེ་མའི་ཀློག་ཚོར་གྱི་ནང་དུ། དེབ་འདིའི་ཚིག་སྦྱོར་ཁ་ལ་བདེ་ཞིང་ཁ་མཚར་གྱིས་ཕྱུག་པ། བདེན་སྣང་སྟེར་བ་ཞིག་ཡིན་ཏེ། དཔེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་ས་ཁུལ་སོ་སོའི་ཁ་ལྕེ་བདེ་ཞིང་སྨྲ་བར་མཁས་པའི་ཡུལ་དཔོན་འགོ་བ་རྣམས་ཀྱིས་རང་རང་གི་ཚིག་གི་ལོ་མ་ཕུང་བོར་སྤུངས་ཤིང་དོན་གྱི་འབྲས་བུ་བར་མེད་བསྒྲིབས་པའི་གཏམ་རིང་རེ་འཐེན་པ་ལས་མི་རིགས་ཀྱི་མདུན་ལམ་དང་རིག་གནས་ཀྱི་རྒྱུན་འཛིན་གོང་སྤེལ་གཏོང་རྒྱུ་སོགས་སྐབས་སུ་བབ་པའི་བརྗོད་བྱ་མཆོག་ཏུ་མི་འཛིན་པར་རྟ་བརྒྱ་འགྲོས་གཅིག་དང་བླ་བརྒྱ་ངག་གཅིག་གི་ཚུལ་དུ་རང་རང་གི་ལུང་བ་ཤོག་ཁག་ཆུང་ཆུང་དེ་དག་ཡུལ་ཁམས་ཆེ་ཚུལ་དང་དུད་ཚང་མང་ཚུལ་ལོ་རྒྱུས་སྟེང་སྐྱེས་ཆེན་དམ་པ་མང་བོ་བྱོན་ཚུལ་སོགས་མང་མང་ཆེ་ཆེ་རང་བསྟོད་རང་ངོམས་ཀྱི་ཤོབ་བཤད་ཤ་སྟག་རེ་བྱེད་ལྟ་བུ་དང། དེ་བཞིན་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་བླ་བྲང་དགོན་པ་དམག་གིས་ཕྱི་བསྐོར་ནང་བསྐོར་བྱས་ནས་བླ་མ་གྲྭ་བ་གང་མང་འཛིན་བཟུང་དང་ནང་ཆེན་གྲྭ་ཤག་ཡོད་ཚད་ཧ་ལུང་ལྡོག་ལུང་བྱས་ཏེ་ལྷ་ཆས་མཆོད་ཆས་དང་གྱོན་པ་ཅ་ལག་ཚང་མ་གཞུང་བཞེས་བྱེད་སྐབས་བླ་བྲང་ནང་ལས་བྱེད་ཙུའུ་ཞེས་པའི་ཙུའུ་ཀྲང་ནི་དམག་དཔོན་ཕུན་ཁོ་ཀྲང་ཟེར་བ་ཞིག་རེད་ལ་ང་ཙུའུ་ཀྲང་གཞོན་པར་བསྐོས་དུས་དེར་ཕུན་ཁོ་ཀྲང་གིས་དགོན་པའི་གཞུང་ལམ་རྙིང་བའི་མན་ཆད་དུ་འཁོད་པའི་སྨན་པ་གྲྭ་ཚང་དང་བཅས་པ་དགོན་པའི་གཙུག་ལག་ཁང་དང་རྟེན་དང་བརྟེན་པ་ཡོད་ཚད་བཤིག་པའི་འཆར་གཞི་མ་རུང་བ་ཞིག་འཐེན་གྱིན་འདུག་དོན་དེ་ལ་ལས་བྱེད་ཙུའུ་ནས་ཡང་དང་ཡང་དུ་གྲོས་བསྡུར་བྱེད་དུ་བཅུག་ཁོ་བོ་དེ་ལ་སྙིང་ཁོང་རུས་པའི་སྟེང་ནས་མི་འཐད་པས་དགོན་པའི་གཙུག་ལག་ཁང་དང་རྟེན་དང་བརྟེན་པ་ཐམས་ཅད་བཤིག་རྒྱུ་བྱས་ན་གོང་རིམ་རྩ་འཛུགས་ཀྱིས་བཤིག་ཆོག་པའི་ཡིག་ཆ་མེད་པ་དང་བཤིག་པའི་མི་ཤུགས་མེད་པ་འགྲོ་གྲོན་ཆེན་པོ་ཡོང་ཁུངས་མེད་པ་བཅས་ཀྱི་རྒྱུ་མཚན་བཏོན་ནས་གྲོས་ངན་དེ་ཕྱིར་བཤོལ་བྱེད་ཐུབ་ཞེས་དེ་ནས་ཉིན་བཅོ་ལྔ་ཉི་ཤུ་ཙམ་ཞིག་ཏུ་ཕྱི་ནུར་བྱུང་མཚམས་སུ་སྟབས་ལེགས་སྟེས་དབང་གིས་ཕུན་ཁོ་ཀྲང་དམག་གི་སྡེ་ཁག་ནང་ལ་ཕྱིར་འཐེན་བྱས་པས་ལས་བྱེད་ཙུའུ་ནས་ཕྱིར་བུད་དེའང་ང་ལ་མཚོན་ན་མགོ་ནས་ཞྭ་མོ་ལྗི་མོ་ཞིག་བཤུས་པ་འདྲ་བའི་སྣང་བ་ཤར་ཞེས་བྲིས་ཡོད་ཚུལ། ཚེ་རིང་དོན་གྲུབ་ལགས་ཀྱིས་ངོ་སྤྲོད་གནང་འདུག། གསན་མཁན་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་ད་ལྟ་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་སྟག་ལྷ་རྒྱལ་ཡིན།